མདའ། མདང་ཕུག་ཕམ་ཚུགས་ཀྱི་སྲུང་བྱ་བའི་གསུང་གི་ལས་རིམ་ཚུལ་རིམ་པ་བཞིན་འདུ་བའི་གཉན་མཚན་འཚུབ།
ཁྱེད་འདི་ཚོ་མེད་ཀི་སོ་སོ་བའི་ཇོ་དུ་ཡོད་ག། ང་ཁྱེད་ཚོ་ག་ར་ན་མ་ས་མེད་ཀི་གོ་ལ་གན་ཐང་འདི་ཚོ་མེད་ཀི་ལྷམ་འདི་ཚོ་བཙུགས་དུས་ཇོ་དི་ད་རུ་ར་ང་ཁྱེད་ཀི་གཟུགས་ཁ་ལུ་སྨན་འདི་ཚོ་སོ་སོ་སོ་སོ་བའི་བཏུགས་དུས་ཇོ་ད་ལུ་འདི་ཚོ་མེད་ང་ཁྱེད་ཀི། ད་རི་ཙེ་སྐབས་ཚུ་ང་ཁྱེད་ཀོ་ལེད་ན་ལུ་ཇོ་ཨི་སྐུལ་ན་ལུ་ཇོ་ག་དེ་ར་ཇོ་དི་ར་བེ་རུ་ར

འདི་གི་སྟེང་ལས་འདི་ཨ་ལུ་འདི་གའི་མནའ་མ་བསམ་མེད་ཀྱི་སེམས་ཁ་ལུ། མ། དེ་འདོད་ར་འདི། ཀྱེ་ཁྱོད་ཀྱི་ལག་བེད་མི་ཅིག་མེད་ང་བྱས་རྨིས་འདི་ཚུ་ལུ་མནའ་མ་བསམ་མེད་ཀྱི་ཆ་བཞག་གོ་བས་སེ་འདི་ཨ་ལུ་འདི་གི་ལས་གཞོམ་བྱིས་པའི་འོང་འོང་འདི་བས་ནའི་འདི་སུན་མེད་ཉིན་བྱས་ཉིན་བྱིས་མནའ་མ་བསམ་མེད་ལས་གཞོམ་འཇོག་ད་ལུ་ཨའི་ཨ་ཕ་འདུས་ཚེ་འམ་ད་བས་འདི་གློད་པའི་འདི་གའི་རུ་ཀྲིག་བྲིས་པའི་སྟེང་འདི་བས་ནའི་འོང་འདི་བས་འདི་གི་ཀྱེ་ཁྱོད་ལུ་བཀའ་དྲིན་ཆེ་ཚེ་ཞུ་ནི་ཨིན་ཡིན་སེ་ལབ་ད་དུས་འདི་བས

ང་གི་ཆེ་ཁ་ར་ལུ་ལས་གཞོམ་གཅིག་གོ་ལེ། ད་ད། འདི་སུ་མེད་གི་ཆེ་ཕམ་པིན་ཆ་འདི་ཆུ་ལུ་རླབས་ནི་ཨིན། འདི་སྐད་གོ་ལེ། ཆེ་ཕམ་པིན་ཆ་འདི་ཆུ་གི་སེམས་འདི་མ་གའུ་ཆ་འདི་པའི་གཞུག་འདི་པའི་འོང། འདས་པའི་འོ་ད་དུས་འདི་པའི་ང་ཆེ་ཕམ་པིན་ཆ་འདི་ཆུ་གི་ལས་གཞོམ་གཅིག་པའི་ད་རེ་ག་གཅིག་གོ་ལེ་ཤེས་ནི་མོ་སུ་ལ་བུ་གཅིག་པའི་ཅིན། ཇོན་གི་ལིའུ་དང་པོ་གི་ཨང་དང་པོ་ལས་ཅ་མི་འདི་གི་བཅུད་བཞུས་སིན་སིན་ང་ཅིག་གི་ལས་གཞོམ་གཅིག་པའི

འདི་ག་ལུ། ད་ང་ཆེ་དམིགས་འདི་ཚོས་གི་མ་གྲོ་གི་ལ་ལན་འདི་ཚོས་ང་ཆེ་ཐབས་འཇོག་ད་ལུ་ག་ཅིག་གི་ལ་ལན་ཐབས་ཨི་ན་འདི་གི་གོ་ལས་ང་ཆེ་གི་ཏའོ་ད་ལུ་ང་ཆེ་གི་ཧ་གོ་སུབ། ད་མ་ར་ང་ཆེ་དམིགས་འདི་ཚོས་གི། ད་ཉིན་གཅིག་གི་ཚེ་འདི་སུ་མེད་གི་མ་གྲོ་གི་ལ་འདི་ཚོས་བེ་འདི་འཇོག་ད་ལུ་ཉིན་གཅིག་གི་ཚེ་ཅོག་ར་ཆི་བེ་ར་མར་ཡམ་གི་ན་མ་སུ་མེད་གི་ཧ་ལེ་སི་སི་གི་ལུ་ཇུ་འདི་ཚོས་མུ་གི་བེ། ད། མར་ཡམ་གྱི་དུས་སུ་མོས་ལག་ལེན་ཐབས་དང་བསྟུན་ནས་མར་རེམ་གྱི་དམག་འདི་ག་ཨིན་ནཱ་སི་ལ་བུ་རུ་བྱེད་པའི་ཆིན་ཡན་ཅན་ཕོ་བྱ་འདི་ག་ཨིན་ནཱ་སི་ལ་བུ་རུ་བྱེད་པའི་ཆིན་ག་ཡིན་མོ་ཇོ་སེབ་ཨིན། འདི་ཇོ་སེབ་ཨིན། ད་ཅོ་ར་ཅི་པི་ར་དོ་རུ་ང་ཅིག་རྟ་དེ་ཇོ་ད་ལུ། ཉིན་གཅིག་གི་ཚེ་མར་ཡམ་འདི་ཨེ་ལི་ཛ་བེད་ཀྱི་ཆིན་ན་ལུ་ཇོ་ད་ལུ། འདི་གང་ལེ་ར། ག་གི། ན་མ་སེ་མའི་ཕོ་ག་ལུ་ན་མ་སེ་མའི་པ་ཡི་ག། འདི་ཁ་ལུ། མར་ཡམ་གི་ཕོ་ཁ་ལུ། འདི་ཨ་ལུ་འདི་པ་ཨི། འདི་ཨ་ལུ་འདི་ག་ཅི་བསྟན་ལུས་ཆུང་ཆུམ་ཨི་ན། འདི་སྐྱོན་བཅོས་ཀྱི་སྐ་ཨི། ད་ད་མ་ར་ང་ཅག་གི་ལས་གཞོམ་བྱེད་པའི་ཧ་གོ་ནི་གི་བསྟན་ལུ། ང་ཅག English ཁ་ལས་ལྟ་བུ་དག་ལུ་ཡང་བྱེད་པ་འབྲུ་བའི་ཁ་ལས་ལྟ་བུ་དག་ལུ་ང་ཅག་གི་སྐ་ཨི་སྐ་འདི་ཨི། ན་མ་སེ་མའི་སེམས་ལུ་མ་མ་ལུ་ན་མ་སེ་མའི་གི་ཁྲ་ད་ལུའི་ལུ་རྒྱུ་ནི་ཨི་ཟེར་ལབ་པའི་ལུ་རྒྱུ་ང་ཅག་གི་ཧ་གོ་དེ་བས་ཡུལ་མེད་ན། ད་ག་ཅི་གི་བསྟན་ལུས་རྒྱུ་ནི་ཨི་ན། ད

ང་ཆེ་ག་ར་ལོ་ལབ་དོ་ཆེ་ར་གི་ཆ་རོ་ཏོ་ཚ་ག་ག་ཡོད་ག། ཆེ་ར་གི་ཆིམ་ཚ་དུས་ཚོད་ག་ག་ཡོད་ག། ཨ་བཞི་ཨ་གཉིས་དུས་ཚོད་ག་ག་ཡོད་ག་དུས་ཚོད་ལོ་ལོག་ཅི་ལོག་ཅི་ར། འདི་ཀོན་ཆོས་དཀའ་གི་ནང་བཞིན་ཆེ་གི་ཧ་གོ་འདི་ཇོ་བོ་དང་དུས་འདི་བས་ཀོན་ཆོས་གི་ཐུང་གཉིས་ཆེ་གི་སེམས་གི་ནང་ན་ལས་ར་ལ་ལན་ཐབས་འདི་བྱེད་མི་གོ་ལ་བས་ཀོན་ཆོས་གི་བྱིན་རླབས་གུ་བྱིན་རླབས་ཆེ་ག་རོ་ལ་ན་དེ་བས་ཡུས། འདི་ལྕོག་ར་བྱིས་པ་ར་ལ་ཡ་གླིང་ཤིག་རྣལ་པ་འོག་མིན་གྱི་ཕམ་སྤིན་ཆ་དུས་ཚུགས་ཆ་རོག་ཏོ་ཚ་དུས་ཚུགས་ང་བཅས་སྐྱིད་གཅིག་འོང་མི་ཤིག་བདེ་ར་བེ་རུ་ར་ང་བཅས་མ་ཁྲོམ་ཁ་ལུག་འོམ་དང་དུས་འདི་བས་ང་བཅས་གི་ལ་ལ་སོ་ང་བཅས་ག་ར་ཤིག་རྣལ་མ་སེམས་མེད་གི་ག་དུས་ཡུས་ཆུ་ལ་ག་ཅི་ཙུམ་བེ་དོ་སེ་ང་བཅས་ལུག་ཞུ་ལ་པིན། རྡེ་ར་བེ་རུ་ར། ང་ཆེ་སྐྱིད་ཅིང་འོམ་མི་ཤིས། རྡེ་ར་བེ་རུ་ར། གནམ་མ་སོན་ཀན་ཆོས་ཀྱི་ལ་ལན་ཐབས་འདི་འོམ་དང་དུས་འདི་བས། ནམ་ཅི་ར་བེ་རུ་གནམ་ས་ཆམ་ཏོག་ཏོའི་འོམ་དང་དུས་འདི་བས། འདི་མི་དུ་ཚུ་ལུ། ཅི་བ་ཅི་གནམ་སོན་ག་ཚོ་འཇུག་དུ་འཇོག་ཨིན། འདི་ང་ཆེ་གི། ལོག་ཅི་ལོག་ཅི་ར། ག་གི་བསྟན་བྱིན་མོ་ཚུ་ལྷབ་རུ་བྱེད་བྱིན་འདི་ཚུ་ག་ར། ང་ཆེ་ཀན་ཆོས་ཀྱི་ཀ་གི།

ཧིང་དང་བི་ཀི་ལེ་ར་ཀ་དྲི་ག་སོགས་ཡོད་ལོག་ད་རུ་ར་གཉན་སེན་སྣ་བོ་རྣོ་བའི་གི་རེ་བ་ཡོད་སེ་ཤུ་ནི་ཨིན་ད་རི། སོ་ནམ་ཐ་ཡི་ང་ད་ཅི་ག་ལེ་རིམ་ན་ལུ་ཀྱ་མ་ཏོང་སྣ་མེ་ད་གཉན་སེན་སྣ་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨིན་ལོག་དེ་ར་ང་ཅེ་ད་ཅི་ག